དང་ན་དུ་སེམས་སྡུག་བྱས་ནང་གི་ཟུར་གཅིག་ལ་ཡང་ཁ་ཁུ་སིམ་མེ་སེ་བསྡད་བསྡད་བྱས། ད་དུ་བལྟས་ན་ཆོས་ཅན་མི་འདུག་ཉོབ་ཡ་རེད་བཞག་ཟེར་ལབ་རེད། དེ་ནས་དང་ན་དུ་ལ་ཡང་ཐོལ་རྒྱག་ཧོབ་རྒྱག་ལ་ཡང་བསམ་བློ་གཅིག་འཁོར་བ་རེད། དང་ན་དུ་གི་པཱ་ལགས་ཀྱིས་དང་ན་དུ་ལ་ཡང་ཤིང་གྲུ་བཞི་ལེབ་ལེབ་རེ་རེ་རེ་རེ་བྱས་བསྒྲིགས་རེ་བྱས།